ལེ་ཚན་འདིའི་ནང་ཨོ་སི་ཀྲི་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གྲྭ་ཆེན་མོ་ཡི་གསལ་བསྒྲགས་ཤིག་ངོ་སྤྲོད་ཞུ་རྒྱུ་ཡིན། ཨོ་སི་ཀྲི་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གྲྭ་ཆེན་མོས་ང་ཚོ་བོད་མི་ཡི་རིག་གཞུང་དང། ངོ་བོ་སྲུང་ཕྱོགས་ག་འདྲ་གནང་གི་ཡོད་དམ། ཨོ་སི་ཀྲི་ལི་ཡའི་ནང་གཙུག་ལག་སློབ་གཉེར་ཁང་ཨང་དང་པོ་ཨོ་སི་ཀྲི་ལི་ཡ་རྒྱལ་ཡོངས་གཙུག་ལག་སློབ་གྲྭ་ཆེན་མོའི་དྲ་ཐོག་བརྒྱུད་བོད་ཡིག་སློབ་ཁྲིད་བྱེད་ཀྱི་ཡོད་པ་དང། བོད་ཡིག་སློབ་སྦྱོང་བརྒྱུད་ནས་སློབ་སྦྱོང་དང་མདུན་ལམ་གྱི་གོ་སྐབས་མང་པོ་ཡོད་པ་ཡིན། སློབ་ཕྲུག་གི་གནས་ཚད་མི་འདྲ་བ་ཚང་མ་བོད་ཡིག་སློབ་ཁྲིད་བྱེད་ཀྱི་ཡོད་ཅིང།

གཟའ་འཁོར་འདིའི་ལེ་ཚན་ནང། དབྱར་དུས་ཁང་པའི་ཕྱིར་རང་ཉིད་ཀྱི་བདེ་འཇགས་ཆེད་ཉེན་གཟབ་བྱ་ཚུལ་སྐོར་འགྲེལ་བརྗོད་ཞུ་རྒྱུ་ཡིན།
ཨོ་སི་ཀྲི་ལི་ཡའི་ནང་དབྱར་དུས་མི་མང་ཆེ་བ་གཟའ་མཇུག་དང་སློབ་གྲྭའི་གུང་གསེང་དང་སྟབས་བསྟུན་ནས་མཚོ་མཐའ་དང། སྤྱི་གླིང། ཤིང་ཕྲན་སྐྱེད་ཚལ་སོགས་ཁང་པའི་ཕྱི་ལ་སྐོར་སྐྱོད་གནང་སྲོལ་ཡོད་པས། བྱེད་སྒོ་དེ་དག་ལ་ཞུགས་དུས་རང་ཉིད་སོ་སོའི་བདེ་འཇགས་སྲུང་སྐྱོབ་ཡོང་ཆེད་ཉེན་གཟབ་ངེས་པར་དུ་གནང་དགོས་པ་ཡིན། ཨོསྟྲེལིཡའི་གླིང་ཕྲན་ནང་ཁྱོན་བསྡོམས་མཚོ་ཁ་ཆེ་ཆུང་ཁྲི་གཅིག་ལྷག་ཙམ་ཡོད་པར་བརྟེན་གསར་འབྱོར་བ་མང་དག་ཅིག་ཆུ་ལ་ཉེན་གཟབ་བྱེད་ཚུལ་གྱི་གོ་རྟོགས་དེ་ཙམ་མེད་པས་རྐྱེན་ངན་རིགས་འཕྲད་བཞིན་ཡོད། ན་ནིང་ཨོ་སི་ཀྲི་ལི་ཡའི་ནང་མི་ཉིས་བརྒྱ་ལྔ་བཅུ་ཙམ་ཆུའི་ནང་དིམ་པ་དང་ཆུ་ཡིས་འཁྱེར་བ་སོགས་ཀྱི་རྐྱེན་ངན་འཕྲད་ནས་སྲོག་ཤོར་ཡོད་འདུག་ལྷག་པར་དུ་ཕྱི་མི་གཞིས་སྤོ་བ་དང་ཡུལ་སྐོར་སྤྲོ་འཆམ་བ་རྣམས་ལ་རྒྱལ་ཁབ་དེའི་རྒྱ་མཚོ་དང་ཁོར་ཡུག་ལ་གོམས་འདྲིས་མེད་པའི་རྐྱེན་གྱིས་དེ་བས་ཉེན་ཁ་འཕྲད་ཚབས་ཆེ་བ་ཡོད་འདུག Scott Harrison ལགས་ནི Queensland མངའ་སྡེའི་མཚོ་མཐར་སྲོག་སྐྱོབ་པའི་སྐྱིད་སྡུག་སྟེ Surf Life Saving། ཞེས་པའི་ནང་མི་རིགས་སྣ་འཛོམས་ཀྱི་ཚོགས་སྡེ་ཁག་ལ་ཆུ་ལ་ཉེན་གཟབ་བྱེད་ཚུལ་སྐོར་གྱི་གོ་རྟོགས་སྤེལ་མཁན་ཞིག་ཡིན། ཁོང་གིས། གལ་སྲིད་ཁྱེད་རང་ཆུ་རྐྱལ་ཤེས་ཀྱི་མེད་ན། ཚེ་སྲོག་ཉེན་སྐྱོབ་པ་དང་སྲུང་སྐྱོབ་པ་ཡོད་སའི་ཕྱོགས་ལ་ཆུ་རྐྱལ་གནང་དགོས་ལུགས་ཀྱི་ལམ་སྟོན་གནང་བར་མཚོ་ཁ་ལ་དར་ཚོན་དམར་པོ་དང་སེར་པོ་ཡོད་སའི་ཕྱོགས་ལ་ཆུ་རྐྱལ་གནང་ན་ཉེན་ཚབས་ཆུང་བ་ཡོད། གང་ཡིན་ཟེར་ན་ཕྱོགས་དེར་ཁྱེད་ལ་རྐྱེན་ངན་འཕྲད་ན་ཚེ་སྲོག་ཉེན་སྐྱོབ་པ་ཡོད་པ་དང། ཁོ་ཚོར་ཉེན་སྐྱོབ་ཆེད་དམིགས་བསལ་གྱི་མགྱོགས་གྲུ་དང་ཐད་འཕུར་གནམ་གྲུ་སོགས་གོ་སྒྲིག་ཆ་ཚང་ཞུས་ཡོད།

ཁྱེད་ཀྱིས་རིན་མེད་ཐོག་སོ་སོའི་ལག་ཐོག་ཁ་པར་ལ་ཕབ་ལེན་གནང་ཆོག། དེའི་ནང་ཡོད་པའི་གནས་ཚུལ་ཆ་ཚང་སྐད་རིགས་མི་འདྲ་བ་ཁྱོན་བསྡོམས་བདུན་ཅུ་དོན་གཉིས་ནང་ཕབ་སྒྱུར་གནང་ཡོད་པས་ཁྱེད་ཀྱིས་དབྱིན་སྐད་ཤེས་ཀྱི་མེད་ན་ཡང་སོ་སོའི་སྐད་ཡིག་ནང་དགོས་ངེས་ཀྱི་གནས་ཚུལ་ཁག་ཤེས་ཐུབ་ཀྱི་རེད། མཉེན་ཆས་དེའི་བརྒྱུད་ཁྱེད་ཀྱི་ཉེ་འགྲམ་དུ་ཡོད་པའི་མཚོ་ཁར་ལྟ་སྐོར་བ་ཡོད་མེད་དང་དེའི་ཉེན་ཚབས་གང་ཡོད་པ། དེ་བཞིན། གནམ་གཤིས་སྔོན་བརྡ་དང་རྒྱ་མཚོའི་རྦ་རླབས་ཀྱི་གནས་སྟངས་ལ་སོགས་པའི་གནས་ཚུལ་ཆ་ཚང་མཉེན་ཆས་དེ་ཐོག་གཟིགས་ཀྱི་ཡོད་པ་ཡིན། མཚོ་ཁར་ཆུ་རྐྱལ་གནང་སྐབས་ཙམ་མ་ཡིན་པར Rock Fishing སྟེ་བྲག་རྡོ་ལས་ཉ་འཛིན་བྱེད་སྐབས་ཀྱང་ལྷག་པར་དུ་ཉེན་གཟབ་གནང་དགོས་པ་ཡིན། Craig Roberts ལགས་ནི Royal Life Saving Society ཞེས་པའི་མཚོ་འགྲམ་གྱི་བདེ་འཇགས་དང་འབྲེལ་བའི་གནད་དོན་གྱི་འགན་འཛིན་པ་ཞིག་ཡིན།

དེ་བཞིན་འོས་འཚམ་གྱི་ལྷམ་དང་ཉེན་སྐྱོབ་སྟོད་གོས་གྱོན་དགོས་པ་ཤིན་ཏུ་གལ་འགངས་ཆེན་པོ་རེད། གལ་སྲིད་ཁྱེད་རང་ཆུའི་ནང་ལྷུང་ཚེ་ཉེན་སྐྱོབ་སྟོད་གོས་གྱོན་ཡོད་ན་ཆུའི་ནང་མ་ནུབ་པར་ཆུའི་སྟེང་ལ་ལྡིང་ནས་ཛ་དྲག་རོགས་སྐྱོར་ཞུས་ཆོག་པས། ཁྱེད་རང་དུས་རྟག་ཏུ་ཉེན་ཁ་ཡོད་མེད་ལ་མ་ལྟོས་པར་ཉེན་སྐྱོབ་སྟོད་གོས་གྱོན་དགོས་པ་ཡིན།

ཆུ་ལས་ཡར་བཏོན་དགོས་པ་ཡིན། དེ་རྗེས CPR ཚད་ལྡན་ཞིག་གནང་དགོས། དེ་འདྲ་སོང་ཙང་ངས་མི་ཚང་མར CPR སྦྱོང་ནས་དེའི་ལག་འཁྱེར་བླང་བར་སྐུལ་འདེད་བྱེད་རྒྱུ་ཡིན། དེ་ལྟར་བྱས་ན་མ་འོངས་པར་སོ་སོའི་ནང་མི་དང་ཉེ་འཁོར་དུ་ཡོད་པའི་མི་སུ་ལའང་ཉེན་ཁ་བྱུང་ཚེ་ཁྱེད་ཀྱིས་ཉེན་སྐྱོབ་བྱེད་ཆོག། གུང་གསེང་སྐབས་མི་ཚང་མ་ཨོ་སི་ཀྲི་ལི་ཡའི་རྒྱལ་ཡོངས་སུ་སྤྱི་གླིང་ཁག་ཏུ་སྐོར་འཆམ་བྱེད་རྒྱུའི་གོམས་སྲོལ་ཡོད། སྤྱིར་ཨོ་སི་ཀྲི་ལི་ཡའི་རྒྱལ་ཡོངས་སུ་སྤྱི་གླིང་ཁག་ལྔ་བརྒྱ་ཙམ་བྱང་ཐང་དང་ནགས་ཚལ། རི་རྩེ། མཚོ་ཁ་སོགས་ཀྱི་ནང་དུ་ཁྱབ་ནས་ཆགས་ཡོད། སྤྱི་གླིང་དེ་དག་ནང་རྐང་བགྲོད་དང་ཆུ་རྐྱལ། སྲོག་ཆགས་བལྟ་རྒྱུ་སོགས་ཀྱི་བྱེད་སྒོ་འདྲ་མིན་ལ་རོལ་རྒྱུ་ཡོད། སྤྱི་གླིང་འགའ་ཤས་ནང་འགྲོ་བར་སྒོ་འཛིན་པ་སེ་ཉོ་དགོས་ཀྱང་འགའ་ཤས་ཁྱེད་རང་རིན་མེད་དུ་བསྐྱོད་ཆོག། Tammy Schoo ལགས་ནི Victoria མངའ་སྡེའི་ནང་སྙན་གྲགས་ཆེ་བའི་རྐང་བགྲོད་ས Grampians རྒྱལ་ཡོངས་སྤྱི་གླིང་གི་ནགས་ཚལ་དོ་དམ་པའི་རུ་དཔོན་ཞིག་ཡིན། ཁོང་མོས་ཁྱེད་རང་ཕྱི་ལ་སྐོར་འཆམ་མ་འགྲོ་སྔོན་ནས་རང་ཉིད་བསྐྱོད་འཆར་གྱི་ས་གནས་དེའི་སྐོར་ཞིབ་ཕྲ་གནས་ཚུལ་ཉམས་ཞིབ་གནང་དགོས་པ་ཡིན་ཞེས་ཁོང་མོས་གསུངས་དོན། མི་མང་པོ་ཞིག་གིས་སྤྱི་གླིང་ནང་གྲ་སྒྲིག་གང་ཡང་མེད་པར་སྐོར་སྐྱོད་གནང་གི་ཡོད་པ་མཐོང་བྱུང། ཁོ་ཚོར་སྤྱི་གླིང་དེའི་རྒྱུས་ལོན་གང་ཡང་མེད་པ་གང་ཞིག་ཐ་ན་དགོས་མཁོ་ངེས་ཅན་གྱི་དེའི་ས་ཁྲ་ཡང་འཁྱེར་རྒྱུ་མེད་པར་ལག་པ་གཡུག་ནས་ཡོང་གི་འདུག་བྱས་ཙང་ངས་མི་ཚང་མར་སྤྱི་གླིང་ལ་མ་ཕེབས་གོང་དྲ་ཐོག་ནས་དེའི་སྐོར་གལ་ཆེའི་གནས་ཚུལ་ཁག་ཤེས་རྟོགས་དང་རྒྱུས་ལོན་གནང་བར་ལམ་སྟོན་ནན་པོ་བྱེད་རྒྱུ་ཡིན། དེ་ལྟར་བྱས་ན་ཁྱེད་རང་སྤྱི་གླིང་དེར་སྤྲོ་འཆམ་བྱེད་པར་དུས་ཚོད་རན་ཤོས་གང་ཡིན་པ་དང་དེ་བསྐྱོད་པར་འགྲིམ་འགྲུལ་ལམ་གང་འདྲ་ཡོད་པ། ཉེ་འཁོར་ལ་དགོས་མཁོའི་མཐུན་རྐྱེན་གང་ཡོད་པ་སོགས་སྔ་ས་ནས་ཤེས་ངེས་རེད། ཁྱེད་ཀྱིས་སྔ་ས་ནས་གོ་སྒྲིག་དང་འཆར་གཞི་ལེགས་པོ་འདིང་ཐུབ་པ་ཡིན་ན་ཉེན་ཁ་མེད་པའི་སྤྲོ་སྐྱིད་ཀྱི་ཚོར་བ་ཡོང་ངེས་རེད། ཡང་ཁོང་མོས། སྤྱིར་མང་ཚོགས་རྣམས་ཨོ་སྟྲེ་ལི་ཡའི་སྤྱི་གླིང་ཁག་ནང་སྐོར་འཆམ་གནང་བར་ཅུང་ཞེད་སྣང་བྱེད་ཀྱི་ཡོད་ཅེས་ཁོང་མོས། ཨོ་སྟྲེ་ལི་ཡ་གསར་དུ་འབྱོར་མི་དང་ཡུལ་སྐོར་སྤྲོ་འཆམ་བ་མང་དག་ཅིག་གིས་ང་ཚོའི་སྤྱི་གླིང་ཁག་ཏུ་དུག་ཅན་གྱི་སྡོམ་དང།
དུག་སྦྲུལ་སོགས་ཡོད་པའི་ཞེད་སྣང་ཆེན་པོ་གནང་གི་ཡོད། དེར་བརྟེན་ཁོ་ཚོར་ཞེད་སྣང་མེད་པའི་ཐོག་མཛེས་སྡུག་ལྡན་པའི་རང་བྱུང་ཁོར་ཡུག་ནང་ཐུགས་ལྷོད་ཀྱིས་སྤྲོ་སྐྱིད་ཡོང་ཆེད་བདེ་འཇགས་ཀྱི་གོ་རྟོགས་སྤེལ་རྒྱུ་ཧ་ཅང་གལ་འགངས་ཆེན་པོ་ཡིན། དེ་ལྟར་བྱས་ན་ལུས་སེམས་གཉིས་ཀ་ཞི་ལྷོད་ངང་སྤྲོ་སྐྱིད་ལ་རོལ་ཆོག་ཁྱེད་རང་ཨོ་སྟྲེ་ལི་ཡའི་མཚོ་ཁ་དང་ནགས་ཚལ། རི་རྩེ་སོགས་ཁང་པའི་ཕྱི་ལ་ཐོན་ཚད། ཉི་མའི་འོད་ཀྱི་གནོད་འཚེ་ལ་ཉེན་གཟབ་གནང་དགོས་པ་ཡིན། དགེ་རྒན་ཆེན་མོ་སཱན་ཆི་ཡ་ཨ་རཱན་ཌ་ལགས་ནི Cancer Council ཏེ་ཨོ་སྟྲེ་ལི་ཡའི་འབྲས་ནད་ལྷན་ཚོགས་ཀྱི་སྤྱི་ཁྱབ་འགོ་འཛིན་ཡིན། ཁོང་མོས་ཨོ་སི་ཀྲི་ལི་ཡའི་ནང་ཁྱབ་ཆེ་བའི་པགས་པའི་འབྲས་ནད་སྐོར་འགྲེལ་བརྗོད་གནང་བར། ཨོ་སི་ཀྲི་ལི་ཡའི་ནང་མི་སུམ་ཆ་གཉིས་ལ་རང་ཉིད་ཀྱི་མི་ཚེའི་ནང་པགས་ནད་བྱུང་གི་ཡོད་པས། དེ་ང་ཚོའི་རྒྱལ་ཁབ་ལ་མཚོན་ན་སེམས་འཚབ་ཅན་གྱི་གནད་དོན་ཞིག་རེད། གང་ཡིན་ཟེར་ན། སྤྱིར་པགས་ནད་ནི་སྔོན་འགོག་ཐུབ་པའི་ནད་ཅིག་ཡིན་པ་མ་ཟད། ནད་དེའི་རིགས་ནི། མི་ཤ་མདོག་དཀར་པོ་ཙམ་མ་ཡིན་པར་ཤ་མདོག་ནག་པོ་རྣམས་ལའང་ཁྱབ་ཆེན་པོ་ཡོད་པ་ཡིན། དགེ་རྒན་ཆེན་མོ་ཨ་རན་ཌ་ལགས་ཀྱིས་དབྱར་དུས་སུ་སྔ་དགོང་གཉིས་ལ་ང་ཚོའི་ཤ་པགས་ལ་གནོད་འཚེ་ཆེ་བའི་ཉི་འོད། Ultraviolet། ཏེ་སྨུག་ཕྱིའི་འོད་མདངས་ཅུང་ཆུང་བས། ཕྱི་ལ་བསྐྱོད་ན་ལེགས་ཞེས་ལམ་སྟོན་གནང་ཡོད། དེ་མིན་ཁྱེད་ཀྱིས་སྨུག་ཕྱིའི་འོད་ཆེ་བའི་སྐབས་ཕྱི་ལ་སྐྱོད་འདོད་ན། སོ་སོའི་བདེ་འཇགས་སྲུང་སྐྱོབ་ཆེད་ངེས་པར་དུ་ཉི་འོད་ལ་ཉེན་གཟབ་གནང་དགོས་ཞེས་ཁོང་མོས་གསུངས་དོན།
ཁྱེད་རང་དུས་ནམ་ཡང་ཕྱི་ལ་སྐྱོད་སྐབས་ཞྭ་མགོ་དང་ཉི་འོད་སྲུང་སྐྱོབ་གོས། དེ་བཞིན། ཉི་ཤེལ་དང་ཉི་འགོག་བྱུགས་རྫས་སོགས་ཀྱི་སྲུང་སྐྱོབ་ཆ་ཚང་གནང་དགོས་པ་ཡིན། དེ་ཡང་ཁོང་མོས་ཉི་འོད་སྲུང་སྐྱོབ་ཆེད་ཁྱེད་ཀྱིས SPF སུམ་ཅུ་ལས་མང་བ་ཡོད་པའི་གདོང་བྱུག་བེད་སྤྱོད་གནང་དགོས་པར་ལམ་སྟོན་གནང་ཡོད། ཁྱེད་ཀྱིས་ཉི་མའི་ནང་མ་སྐྱོད་གོང་གི་སྐར་མ་ཉི་ཤུ་སྔོན་ལ་གདོང་ལ་ཉི་འགོག་བྱུག་རྫས་བྱུག་དགོས་པ་དང། ཡང་གལ་སྲིད་ཁྱེད་རང་རྔུལ་ཆུ་མང་པོ་ཤོར་བ་དང་ཆུའི་ནང་འཛུལ་བ་སོགས་བྱས་ན་ཆུ་ཚོད་གཉིས་རེར་ཉི་འགོག་བྱུག་རྫས་བྱུག་སྐྱོར་རྒྱག་དགོས་པ་ཡིན། Choose a sunscreen that you like the feel of it ཁྲོམ་རའི་ནང་ཉི་འགོག་བྱུག་རྫས་ཁག་འདྲ་མིན་སྣ་ཚོགས་ཉོ་རྒྱུ་ཡོད་པས། ཁྱེད་ཀྱིས་སོ་སོའི་ཤ་ལ་རན་པའི་བྱུག་རྫས་ཤིག་ཉོས་ཏེ་སུན་སྣང་མེད་པའི་ཉིན་ལྟར་བྱུག་དགོས་པ་ཡིན། དེང་སང་བྱུག་རྫས་དེ་དག་གསར་གཏོད་ཀྱི་རང་བཞིན་ལྡན་པས་བྱུག་བདེ་པོ་ཡོད། དེར་བརྟེན། ཁྱེད་ཀྱིས་ངེས་པར་དུ་ཆད་ལྷག་མེད་པར་བེད་སྤྱོད་གནང་དགོས། ད་ལོའི་དབྱར་དུས་རིང་སོ་སོའི་བདེ་འཇགས་ལ་དོ་སྣང་ངེས་པར་དུ་གནང་རོགས། དེ་བཞིན། ཁྱེད་ཀྱི་ནང་མི་སྤུན་མཆེད་རྣམས་ཕྱིའི་རྒྱལ་ཁབ་ནས་གུང་གསེང་ཡོང་གི་ཡོད་ན་ཁྱེད་རང་གིས་འགན་འཁུར་ཏེ་ཁོང་ཚོ་བདེ་འཇགས་ཀྱི་གོ་རྟོགས་ངེས་པར་དུ་སྤེལ་ན་ཁོང་ཚོའི་གུང་གསེང་གོད་ཆག་མེད་པར་སྤྲོ་སྐྱིད་ངང་སྐྱེལ་ཐུབ་ངེས་རེད། ལྷན་རྒྱས་ཀྱིས་ཨེས་པི་ཨེས་བོད་སྐད་སྡེ་ཚན་ལ་གསན་པར་བཀའ་དྲིན་ཆེ། གསལ་བསྒྲགས་འདི་ཨོ་སི་ཀྲུ་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་གིས་མཐུན་འགྱུར་གནང་ཡོད་པ་རེད།